མོ་ལགས་ཀྱིས་ཁེར་རྐྱང་ཁང་པ་གཅིག་ནང་ལ་བསྡད་ཀྱི་ཡོད་རེད། ཁང་པའི་ནང་ལ་སྒྲོག་རྩེ་གཅིག་བྱས། དེ་ནས་རྐུབ་བཀྱག་ཅིག་བྱས། དེ་ནས་སྒྲོམ་སྟེགས་གཅིག་སྒང་ལ་བུམ་པ་གཅིག་བཞག་ཡོད་རེད། མོ་ལགས་ཀྱིས་ག་དུས་ཡིན་ནའི་སོ་སོའི་ཁང་པ་དེ་ཆུང་དྲགས་བཞག་ཟེར་གྱི་ཡོད་རེད། ཉིན་མོ་གཅིག། སྤྱང་གྲུང་དོད་པའི་པོ་ལགས་གཅིག་གིས་ཐབས་ཤེས་ཤིག་སྟོན་པ་རེད། བྱས་ན་ངས་རང་ལ་ཡ་ཇུས་ཡག་པོ་ཞིག་སྟོན་དགོས། རང་གིས་བྱ་མོ་འདི་པང་པར་བཏབ་བྱས་ནང་ལ་ཡ་ཁྲིད་རྒྱུགས། ཟེར་བཤད་པ་རེད། མོ་ལགས་ཀྱིས་ཐབས་ཤེས་འདི་ཡག་པོ་འདུག་བསམ་བྱས་བྱ་མོ་འདི་པང་པར་བཏབ་བྱས་ནང་ལ་ཡ་ཁྲིད་པ་རེད། མོ་ལགས་ཀྱིས་བྱ་མོ་དེ་ས་གདན་སྒང་ལ་བཞག་པའི་རྗེས་ལ། བྱ་མོ་དེ་ས་གདན་མཐའ་ལ་སྐོར་ར་རྒྱག་གིན་རྒྱག་གིན། སྒོ་ང། ཆེན་པོ་ཞིག་བཏང་བ་རེད། སྒོ་ང་བཏང་ཚར་བའི་རྗེས་ལ། བྱ་མོ་དེ་ག་ས་ག་ལ་བལྟས་བྱས་གཤོག་པ་ཐ་ཐ་ཐ་ཐ་ཐ་ཟེར་བརྡབས་བྱས་ག་ས་ག་ལ་འཕིར་བ་རེད། བྱ་མོ་འཕིར་བྱས་འགྲོ་དུས། དཀར་ཡོལ་གྱི་བུམ་པ་དེ། སའི་སྒང་ལ་ཟག་བྱས་ཆག་པ་རེད། མོ་ལགས་ཀྱིས་སྐད་ཤུགས་ཆེན་པོས། ད་ང་ག་འདྲས་བྱ་དགོས་རེད། མི་གཅིག་བསྡད་དུས་ཁང་པ་ཆུང་དྲགས་བཞག་ད་ད་ལྟ་དེའི་སྒང་ལ་བྱ་མོ་གཅིག་བརྒྱབ། ཁང་པ་དེ་བས་ཆུང་རུ་ཕྱིན། སྣ་ཁུག་ཟ་བྲ་ལངས་བྱས་ཧབ་བྲིད་ཅིག་རྒྱག་དགོས་བསམ་ནའི་བརྒྱབ་སའི་ས་ཆ་མི་འདུག།

མོ་ལགས་ཀྱིས་སྐད་ཤུགས་ཆེན་པོས། ཨ་ཙི་ལ་ད་དཔེ་སྲིད་མདོག་མེད། ང་དང་བྱ་དེ་གཅིག་གཅིག་པོ་ཡིན་ནའི་ཁང་པ་དེའི་ནང་ལ་འགུལ་སྐྱོད་གཏོང་ཐུབ་ཀྱི་མི་འདུག་ད་ད་དུང་དེའི་སྒང་ལ་ར་གཅིག་བརྒྱབ། ཨ་ཙི་ད་འགུལ་སྐྱོད་ད་གཏོང་ཐུབ་ཚད་རེད་བཞག། ཁང་པ་དེ་དངོས་གནས་ཆུང་དྲགས་བཞག། ཟེར་ལབ་རེད། དེ་ནས་རའི་གཟུགས་པོའི་སྒང་ལ་ཤིག་མང་པོ་ཡོད་ཙང། བྱ་དེས། རའི་གཟུགས་པོའི་སྒང་གི་ཤིག་དེ་ཚོ་མཆུ་ཏོ་བརྒྱབ་བྱས་སྒྲུག་བསྡད་པ་རེད། མོ་ལགས་ཀྱིས་སྤྱང་གྲུང་དོད་པའི་པོ་ལགས་ལ་ཡ། ད་ང་ཐབས་ཤེས་ཤིག་བཏང་རོགས་གྱིས་ད་ངའི་ནང་དེ་དངོས་གནས་ཆུང་ཐག་ཆོད་བཞག། ཟེར་ལབ་རེད། སྤྱང་གྲུང་དོད་པའི་པོ་ལགས་ཀྱིས། བྱས་ན་ངས་རང་ལ་ཡ་ཐབས་ཤེས་ཅིག་ལབ་དགོས། རང་གིས་ཕག་ཕྲུག་དེ་ཁང་པའི་ནང་ལ་ཡ་ཁྲིད་རྒྱུགས། ཟེར་བཤད་པ་རེད། མོ་ལགས་ཀྱིས་ཐབས་ཤེས་དེ་ཡག་པོ་འདུག་བསམ་བྱས། ཕག་ཕྲུག་ཆུང་ཆུང་དེ་ནང་ལ་ཡ་ཁྲིད་ཕྱིན་པ་རེད། ཕག་ཕྲུག་ཆུང་ཆུང་ཁང་པའི་ནང་ལ་སླེབས་པ་ད་ག་ལམ་སང་ད་ག་བྱ་མོ་དེ་འདེད་ག་ཕྱིན་པ་རེད། དེ་ནས་ཕག་ཕྲུག་ཆུང་ཆུང་གིས་ཐབ་ཚང་ནང་ལ་འཛུལ་བྱས་བཟའ་ཡག་ཚང་མ་བསློགས་བཟས་པ་རེད། མོ་ལགས་འུ་ཐུག་ཐག་ཆོད་བྱས། སྐད་ཆེན་པོས། ད་ཁྱེད་རང་ཚོ་ཁ་ཁུ་སིམ་མོ་བྱས་ཏོག་ཙེ་བསྡད་ན་ཡོང་འདུག་བས་ཨ། ད་ཙོག་པུ་སྡོད་དང། གསུམ་ཡོད་ནའི་དབུགས་སུབ་ཐོག་གི། ད་ད་ལྟ་དེའི་སྒང་ལ་ཕག་ཕྲུག་རང་གིས། ད་དངོས་གནས། ཁང་པ་དེ་དངོས་གནས་ཆུང་དྲགས་གོ་ཐག་ཆོད་ཤག། ཟེར་བཤད་པ་ཞིག། ཕག་ཕྲུག་ཆུང་ཆུང་གིས། མོ་ལགས་ཀྱིས་བཤད་པའི་སྐད་ཆ་དེ་རྒྱུ་མཚན་འདུག་བསམ་བྱས། ཐབ་ཚང་གི་བུ་དེ་ནས།

ཟེར་བཤད་པ་ཞིག། མོ་ལགས་ཀྱིས་སྤྱང་གྲུང་དོད་པའི་པོ་ལགས་ལགས་ཡ། ད་རང་གིས་ངར་ཐབས་ཤེས་ཡག་པོ་ཅིག་བལྟ་རོགས་བྱེད་དང་ཡོང་གི་འདུག་གས། ད་ང་འུ་ཐུག་ཐབས་ཟད་ཀྱི་གནས་ལ་གྱུར་སོང། རང་གིས་ངར་རོགས་གཅིག་བྱེད་དང་འགོ། ཟེར་བཤད་པ་ཞིག། སྤྱང་གྲུང་དོད་པའི་པོ་ལགས་ཀྱིས། ད་བྱས་ན་རང་གིས་སེམས་ཅན་དེ་གས་ཚང་མ་རེ་རེ་བྱས་མར་གློད། ཟེར་བཤད་པ་ཞིག། མོ་ལགས་ཀྱིས་སྤྱང་གྲུང་དོད་པའི་པོ་ལགས་ལགས་ཡ། བྱས་ན་སྔན་མ་དང་ཆ་ཆགས་པ་མ་རེད་པས།
ཟེར་བཤད་པ་ཞིག། དེ་ནས་མོ་ལགས་ཀྱིས་སྒེའུ་ཁུང་ཕྱེ་བྱས་སྔན་ལ་བྱ་མོ་དེ་གློད་པ་ཞིག། བྱ་མོ་གློད་པའི་རྗེས་ལ། གུ་ཏོག་ཙེ་ཡངས་རུ་ཕྱིན་པ་ཞིག། མོ་ལགས་ཀྱིས་དེ་ནས། ར་དང། ཕག་པ། གློད་པའི་རྗེས་ལ། མོ་ལགས་ཀྱི་ཁང་པ་དེ་རྒྱ་ཆེ་རུ་ཕྱིན་པ་ཞིག། མོ་ལགས་ཀྱིས་སྤྱང་གྲུང་དོད་པའི་པོ་ལགས་ལགས་ཡ། ཐུགས་རྗེ་གནང་ཐུགས་རྗེ་གནང་རང་གིས་དངོས་གནས་ངར་རོགས་པ་ཞེ་དྲག་བྱས་བྱུང་ང་དངོས་གནས་ཡིན། ལྔ་མཉམ་དུ་ཁང་པ་གཅིག་ནང་ལ་བསྡད་དུས། དངོས་གནས་དབུགས་གཏོང་ཁག་ཚ་རེད་ཤག། ད་ཡིན་ན། ཁང་པ་དེ་རྒྱ་ཆེ་རུ་ཞེ་པོ་ཅིག་ཕྱིན་སོང། དོན་དོ་དོན་དག་མེད་པར་རླུང་བསྟན་དགོས་ཡག་མི་འདུག། ཟེར་བཤད་པ་ཞིག། ད་ལྟ་མོ་ལགས་ཀྱི་ཁང་པ་གུ་ཡངས་རུ་ཕྱིན། རྒྱ་ཆེར་ཕྱིན་ཙང། མོ་ལགས། དགའ་ཚོར་དཔག་མེད་བྱུང་བ་ཞིག།